གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་བཞི་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ནང་རྒྱ་ནག་གཞུང་གིས་མེ་འཁོར་ལྕགས་ལམ་གསར་རྒྱག་བྱེད་བཞིན་པའི་ལས་གཞི་དེས་བོད་མིའི་ངོ་བོ་དང་བོད་ཀྱི་ཁོར་ཡུག་སོགས་ལ་དོ་ཕོག་ཤུགས་ཆེན་ཐེབས་རྒྱུ་ཡིན་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བའི་སྐོར། བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། རྒྱ་གར་གྱིས་དཔལ་འབྱོར་ཡར་ཐོན་ཅན་རྒྱལ་ཁབ་ཉི་ཤུ་ཡི་ལྷན་ཚོགས་ཐེངས་དང་པོ་གཙོ་སྐྱོང་གནང་ཡོད་པ་དང་དེས་རྒྱལ་སྤྱིའི་ཐོག་རྒྱ་གར་གྱི་སྲིད་དོན་གོ་གནས་འཕར་ཡོད་པར་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་གནས་ཚུལ་ཞིག་བསྐྱར་ཟློས་ཞུ་རྒྱུ། དེ་ནས་ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་ཕྲུ་གུ་གསུམ་སྐྱེས་ཆོག་པའི་སྲིད་བྱུས་ལས་དོན་བོད་ནང་དུ་དངོས་སུ་ལག་བསྟར་བྱེད་རྒྱུ་ཁག་པོ་ཆགས་ཀྱི་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་གསན་རྒྱུ། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་བོད་དོན་ཆེད་ནུས་པ་ཅི་ཙམ་ཐོན་ཐུབ་མིན་སྐོར་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་གཙོས་འབྲེལ་ཡོད་ཁག་ཅིག་དང་གླེང་མོལ་ཞུ་བ་ཞིག་བཅས་གསན་རྒྱུ་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་འགོ་མ་ཚུགས་པའི་གོང། བོད་ནང་རྒྱ་ནག་གཞུང་གིས་མེ་འཁོར་ལྕགས་ལམ་གསར་རྒྱག་བྱེད་བཞིན་པའི་ལས་གཞི་དེས་བོད་མིའི་ངོ་བོ་དང་བོད་ཀྱི་ཁོར་ཡུག་ལ་དོ་ཕོག་ཤུགས་ཆེ་ཐེབས་རྒྱུ་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་གསུངས་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ཉེ་ལམ་རྒྱ་ནག་གཞུང་གིས་གཞུང་འབྲེལ་གསར་ལམ་ཁག་ནས་གནས་ཚུལ་སྤེལ་བར་གཞིགས་ན། བོད་རང་སྐྱོང་ལྗོངས་འཕེལ་རྒྱས་ཨུ་ཡོན་ལྷན་ཁང་ཟེར་བས་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་པ་དང་དུས་ཡུན་རིང་འབྲིང་གི་ལྕགས་ལམ་འཆར་འགོད་ཅེས་པ་ཡོངས་བསྒྲགས་བྱས་འདུག་པའི་ནང། ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་བར་སླེབས་དུས་བོད་རང་སྐྱོང་ལྗོངས་ཀྱི་མེ་འཁོར་ལྕགས་ལམ་དྲ་བའི་གཞི་ཁྱོན་དེ་སྤྱི་ལེ་ལྔ་སྟོང་ཡས་ཟིན་པ་བྱ་རྒྱུ་དང། ལྷ་ས་ལྟེ་བ་བྱས་ནས་བོད་རང་སྐྱོང་ལྗོངས་ཀྱི་ས་གནས་རིམ་པའི་འཛིན་སྐྱོང་བྱེད་ཡུལ་གྱི་ས་ཁུལ་ཚང་མར་ཁྱབ་པ་མ་ཟད་ཤིན་ཅང་དང་མཚོ་སྔོན། ཟི་ཁྲོན། ཡུན་ནན་སོགས་དང་མཐུད་ཐུབ་པའི་ཐོག་ཕྱིར་བསྐྱོད་སྟབས་བདེ་བ་དང་ནུས་པ་ཆེ་བ་བཅས་ཀྱི་དེང་རབས་ཅན་གྱི་ལྕགས་ལམ་དྲ་བ་བསྐྲུན་ནས་བོད་ཀྱི་དཔལ་འབྱོར་གོང་འཕེལ་དང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ནུས་ལྡན་བྱ་རྒྱུ་ཡིན་ལུགས་བསྒྲགས་འདུག། དེའི་ཐད་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་གཙོ་འཛིན་སྐུ་ཞབས Jayadeva Ranade ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན།
So one is of course the military transportation to come in, personnel and cargo.
རྒྱ་ནག་གཞུང་གིས་ད་ལྟ་བོད་ནང་དུ་གསར་སྐྲུན་བྱེད་བཞིན་པའི་མེ་འཁོར་ལྕགས་ལམ་ལས་གཞི་ལ་དམིགས་ཡུལ་གཙོ་བོ་གསུམ་ཡོད་པ་ལས་དང་པོ་དེ། རྣོ་ངར་ཆེ་བའི་འཕགས་བོད་ས་ཁུལ་དུ་དམག་མི་དང་གོ་མཚོན་འོར་འདྲེན་བྱ་རྒྱུ་ལས་སླ་རུ་གཏོང་རྒྱུ་དང། གཉིས་པ། བོད་ནང་གི་གཏེར་ཁ་སྔོག་འདོན་བྱེད་ཤུགས་ཆེ་རུ་བཏང་སྟེ། གཏེར་རྫས་རྣམས་རྒྱ་ནག་ཏུ་འོར་འདྲེན་བྱ་རྒྱུ། གསུམ་པ། རྒྱ་ནག་རྒྱལ་ནང་གི་ཚོང་པ་ཚོར་བོད་ནང་དུ་ལས་སླ་པོའི་ངང་སླེབས་ཐུབ་པ་བྱས་ཏེ་རིམ་པས་བོད་མིའི་མི་འབོར་དང་ངོ་བོ་བཅས་ལ་ཤུགས་རྐྱེན་ཐེབས་ཐུབ་པ་བྱ་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། དེ་ཡང་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་སྤེལ་བའི་ནང། ཉིས་སྟོང་ཉི་ཤུ་རྩ་ལྔ་ཤར་བའི་སྐབས་ཟི་ཁྲོན་ཞིང་ཆེན་གྱི་གཡག་རྔ་གྲོང་ཁྱེར་ནས་ཉིང་ཁྲི་གྲོང་ཁྱེར་བར་གྱི་མེ་འཁོར་ལྕགས་ལམ་ལས་གཞི་དང་ཤིན་བོད་ལྕགས་ལམ་ཞེས་བོད་དང་ཤིན་ཅང་བར་གྱི་ལྕགས་ལམ་ལས་གཞི་ཡི་ཁྲོད་གཞིས་ཀ་རྩེ་གྲོང་ཁྱེར་ནས་བལ་ཡུལ་དང་ས་འབྲེལ་ཆགས་པའི་སྐྱིད་གྲོང་རྫོང་གི་དཔལ་ཁུད་མཚོ་བར་གྱི་མེ་འཁོར་ལྕགས་ལམ། དེ་བཞིན་ཡུན་ནན་ཞིང་ཆེན་དང་ལྷ་ས་བར་གྱི་ལྕགས་ལམ་ལས་གཞིའི་ཁྲོད་ཉིང་ཁྲི་ས་ཁུལ་གྱི་སྤོ་མེས་རྫོང་དང་ཚ་བ་དཔའ་ཤོད་རྫོང་གི་ར་བ་མཚོ་བར་གྱི་མེ་འཁོར་ལྕགས་ལམ་གསར་སྐྲུན་ཡོངས་སུ་བསྒྲུབས་ཏེ་མེ་འཁོར་དངོས་སུ་ཤར་གཏོང་ཐུབ་པ་བྱ་རྒྱུ་བཅས་ཡིན་འདུག་ཅིང་ཉིས་སྟོང་ཉི་ཤུ་རྩ་ལྔ་བར་མེ་འཁོར་ལྕགས་ལམ་ལས་གཞི་གཅིག་པུས་བོད་རང་སྐྱོང་ལྗོངས་ནང་རྒྱ་ནག་རྒྱལ་ནང་ནས་ཡུལ་སྐོར་བ་ས་ཡ་ལྔ་དང་ཁྲི་དྲུག་ལྷག་བསླེབས་ཐུབ་པ་དང་ཉིས་སྟོང་སུམ་ཅུ་སོ་ལྔ་ལོ་སླེབས་སྐབས་ཁུལ་འདིར་ཡུལ་སྐོར་བ་ས་ཡ་དགུ་དང་ཁྲི་དྲུག་ལྷག་བསླེབས་ཐུབ་པའི་འཆར་གཞི་བསྒྲིགས་ཡོད་པར་བསྒྲགས་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ལས་གཞི་ཇི་འདྲ་ཞིག་སྤེལ་བ་ཡིན་ནའང་ཆབ་སྲིད་ཀྱི་དམིགས་ཡུལ་ངེས་ཅན་ཞིག་ཡོད་པའི་ཁར། མེ་འཁོར་ལྕགས་ལམ་གང་མང་གསར་རྒྱག་བྱས་པ་དེས་བོད་མིའི་ཆོས་དང་རིག་གཞུང་ཁོར་ཡུག་སོགས་ལ་ཤུགས་རྐྱེན་ཆེན་པོ་སྤྲད་དེ། མཐར་རྒྱ་ནག་ལ་མ་བསྟུན་ཐབས་མེད་བཟོ་རྒྱུ་དེ་ཡིན་པ་མ་ཟད་ལྕགས་ལམ་གྱི་ལས་གཞི་འདི་ནི་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་ཡི་སྲིད་བྱུས་ཀྱི་ཆ་ཤས་ཤིག་ཀྱང་ཡིན་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
བོད་པ་དེ་རྒྱ་མི་དང་གཅིག་པ་བཟོ་ཡ་ག་རེ་ཟེར་ལྕགས་ལམ་དང་རི་ལི་དང་ལམ་ཀ་བཟོ་ཡ་ཟེ་ཡ་ཆོ་བ་དེ་ཚོ་བཟོ་འདུག་ཕན་ཚུན་བར་ལ་འབྲེལ་བ

བོད་པའི་ནང་དཔེར་ན་འབྲོག་ལས་ཀྱི་དཔལ་འབྱོར་ཡོད་རེད་ཞིང་ལས་ཀྱི། ནས་གཡག་དང་རྩིད་པ་དང་དེ་ཚོ་ཀྱི་ཡོད་རེད་ཐོན་ཁུངས་དེ་བོད་པ་རང་ལ་མ་དེ་མིན་ས་ཆ་མེད་དུ་དེ་བོད་པའི་སོ་སོའི་ཐོན་ཁུངས། སོ་སོའི་འཚོ་གནས། སོ་སོ་གི་གནས་ཡག་དང་རྒྱ་མི་དང་ཁ་ཧ་ལ་འབྲེལ་བ་ཞེ་དྲག་མེད་ནོ། སོ་སོ་གནས་ཐུབ་ཡག་གི་མཐུན་རྐྱེན་ཆགས་དེ་ཡོད་ར། རྒྱ་མིའི་རེ་བ་དེ་ག་རེ་རེད་ཟེར་ན། བོད་པའི་ཚོང་དང་རིག་གཞུང་དང་དཔལ་འབྱོར་དང་དེ་ཚོ་ཚང་མ་རྒྱ་ནག་ཐད་ཀར་ཕར་ཚུར་འབྲེལ་བ་ཆགས། ཕན་ཚུན་བར་ལ་དཔེར་ན་རི་ལི་དང་ལམ་ཀ་དང་གནམ་གྲུ་དང་དེ་ཚོ་བརྒྱུད་ནས་འབྲེལ་བ་བྱེད་དེ་འོ་ཆགས་ནས། དེ་ནས་སྐད་ཡིན་ན་རྒྱ་སྐད་རྒྱག་ཡ་ཡིན་ན་མ་གཏོགས་དེ་མིན་འགྲོ་ས་མེད་པ། ག་རེ་ཟེར་རོ་ཅིག་རིག་གཞུང་ཡིན་ན་ཁོ་རྒྱ་མིས་ག་རེ་ཟེར་དཔལ་འབྱོར་གཙོ་ཆེ་ཤོས་དེ་གཞི་དེ། ཨ་མ་དེ་རྒྱ་ནག་ཡིན་པ་ཡིན་ཙང་དེ་དེ་ལ་བསྟུན་དགོས་ཡ། དེ་དང་མཉམ་དེ་རྒྱ་ནག་དང་དཔེར་ན་ཅིག་རྒྱ་གར་ཡིན་འདྲ་བལ་ཡུལ་ཡིན་འདྲ་དེ་ཚོའི་ཐོག་ཚོང་འབྲེལ་འདྲ་ཆགས་ཐུབ་པ་ཡིན་ན་དེ་བོད་པ་དེ་ལམ་ཀ་འདྲ་པོ་ཆགས་ཡ་རེད་མ་གཏོགས་བོད་པས་སོ་སོ་གི་སོ་སོ་དཔལ་འབྱོར་དང་དེ་ཚོའི་ཐོག་རྐང་བཙུགས་མ་ཐུབ་པ། ད་སྐབས་གསར་སྐྲུན་བྱེད་བཞིན་པའི་ཡུན་ནན་ཞིང་ཆེན་ནས་ལྷ་ས་བར་གྱི་མེ་འཁོར་ལྕགས་ལམ་ལ་ཁྱོན་སྤྱི་ལེ་ཉིས་སྟོང་ཉིས་བརྒྱ་ཉི་ཤུ་རྩ་བརྒྱད་ཡོད་པ་དང་དེ་ལ་ཕུག་ལམ་ཉི་ཤུ་བསྐྲུན་འཆར་ཡོད་པ་ལས་ཕུག་ལམ་བཅུ་དགུ་གསར་རྒྱག་ཟིན་ཡོད་པས་ཕུག་ལམ་གསར་རྒྱག་བྱེད་པའི་སྐབས་ས་རུད་བྱུང་བ་དང་ཆུ་ལོག་བརྒྱབ་པ་སོགས་གོད་ཆག་རིགས་ཉིས་བརྒྱ་ཙམ་བྱུང་ཡོད་པ་རྒྱ་ནག་གཞུང་གིས་སྤྱི་བསྒྲགས་བྱས་འདུག་པ་དང་ཟི་ཁྲོན་ནས་ལྷ་ས་བར་གྱི་མེ་འཁོར་ལྕགས་ལམ་ལ་ཁྱོན་རིང་ཚད་སྤྱི་ལེ་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཡོད་འདུག་ཡང་གོང་ཞུས་རྒྱ་ནག་གཞུང་གི་དུས་ཡུན་རིང་འབྲིང་གི་ལྕགས་ལམ་འཆར་འགོད་ཅེས་པའི་ལས་གཞིའི་ནང། གཞིས་ཀ་རྩེ་ནས་ལྷ་ས་དང་ལྷོ་ཁ། ཉིང་ཁྲི། ཆབ་མདོ། ཁྲེན་ཏུའུ་བར་དང། དེ་ནས་མངའ་རིས་ནས་ནག་ཆུ་དང་ཆབ་མདོ་བར། ཡང་ཧོ་ཐན་ནས་མངའ་རིས་དང་གཞིས་ཀ་རྩེ། ལྷ་ས། ལྷོ་ཁ། ཉིང་ཁྲི། སེམས་ཀྱི་ཉི་ཟླ། ལིང་ཅའོ་བར། དེ་ནས་ཡང་ཟི་ལིང་ནས་གོར་མོ་དང། ནག་ཆུ། ལྷ་ས་བར། དེ་བཞིན་ཟི་ལིང་ནས་ཡུལ་ཤུལ་དང་ཆབ་མདོ་བར་བཅས་ཡིན་འདུག་མདོར་ན་རྒྱ་ནག་གཞུང་གི་འཆར་གཞི་གཞིར་བཟུང་མེ་འཁོར་ལྕགས་ལམ་བརྒྱུད་བོད་དེ་ལྷོ་ཨེ་ཤ་ཡ་དང་རྒྱ་ནག་བར་གྱི་ཟམ་པ་ལྟ་བུ་ཞིག་ཏུ་བསྐྲུན་འཆར་འདུག་པས་རྒྱ་ནག་གཞུང་གིས་འདི་ནི་རྒྱུད་གཅིག་ལམ་གཅིག་མཉམ་སྐྲུན་ལ་ཞབས་ཞུ་སྒྲུབ་པ་དང་མཐའ་མཚམས་ས་ཁུལ་གོང་འཕེལ་ཡོང་བར་ཕན་ཐོགས་ཡོད་པ་བརྗོད་འདུག། ཉེ་ལམ་གསར་དུ་ཡོངས་བསྒྲགས་བྱས་པའི་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་པའི་ནང། ཉིས་སྟོང་སུམ་ཅུ་སོ་ལྔ་བར་ལྕགས་ལམ་ལམ་ཐིག་གསར་པ་བཅུ་གསར་སྐྲུན་བྱེད་འཆར་འདུག་པས་གནད་དོན་དེའི་ཐད་རྒྱལ་ས་ལྡི་ལིས་རྟེན་གཞི་བྱས་པའི Observer Research Foundation ཅེས་པའི་ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ Antara Ghosal Singh ལགས་ཀྱིས། It is of great concern for India།
འདི་ནི་རྒྱ་གར་ཕྱོགས་ནས་ཧ་ཅང་བློ་འཚབ་བྱེད་ཡུལ་ཞིག་ཡིན་པ་མ་ཟད་རྒྱ་གར་ངོས་ནས་ཀྱང་རང་ཉིད་ཀྱི་བདེ་འཇགས་ཆེད་དུ་ས་མཚམས་ས་ཁུལ་དུ་འཛུགས་སྐྲུན་ལས་གཞི་མང་དུ་སྤེལ་སྲིད་པ་རེད། དཔེར་ན་སྲིད་བློན་མོ་དི་ཡིས་ཨ་རུ་ན་ཅལ་ཚུད་པའི་ས་མཚམས་ས་ཁུལ་ཁག་གི་གྲོང་གསེབ་རྣམས་ཡར་རྒྱས་གཏོང་རྒྱུ་ནི་གཙོ་དོན་གནང་གི་ཡོད་ལ་རྒྱ་གར་ངོས་ནས་ད་སྐབས་ས་མཚམས་ས་ཁུལ་གྱི་གྲོང་གསེབ་ཁག་གི་གནས་སྟངས་ཡར་རྒྱས་དང་མཉམ་དུ་དམག་དོན་གྱི་ལས་གཞི་མང་དག་ཅིག་སྤེལ་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་ཡི་ལོ་མཇུག་གོང་དུ་ལྷ་ས་ནས་མལ་གྲོ་གུང་དཀར་བར་གྱི་ལྕགས་ལམ་བསྐྲུན་ཚར་བ་བྱ་རྒྱུ་དང། མལ་གྲོ་གུང་དཀར་ནས་སྟེང་ཆེན་བར་གྱི་ལྕགས་ལམ་དང། སྣེ་གདོང་ནས་མཚོ་སྣ་བར། གཏིང་སྐྱེས་ནས་ཁང་དམར་བར། སྨན་གླིང་ནས་མེ་ཏོག་བར་དང་རྫ་ཡུལ་བར། ཆབ་མདོ་ནས་མཛོད་དགེ་བར་སོགས་ཀྱི་ལྕགས་ལམ་བསྐྲུན་རྒྱུའི་ཞིབ་འཇུག་ལག་བསྟར་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བསྒྲགས་འདུག་དེ་ཡང་ཉེ་ལམ་རྒྱ་གར་ནང་སྲིད་ལྷན་ཁང་གི་ས་མཚམས་ས་ཁུལ་ཡར་རྒྱས་ཀྱི་ལས་གཞི། Border Area Development Program། དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང། ལས་གཞི་འདི་ནི་ལོ་ལྔ་ཚན་གྱི་འཆར་འགོད་བདུན་པ་དེ་ཡིན་ཞིང། འདི་ནི་གཙོ་བོ་ས་མཚམས་ས་ཁུལ་ཁག་ཏུ་བདེ་འཇགས་ཇེ་ལེགས་སུ་གཏང་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པ་དང།

འབྲུག་དང་བལ་ཡུལ་སོགས་ལྷོ་ཨེ་ཤི་ཡ་ཡི་སྤྱི་ཡོངས་ཀྱི་བརྟན་ལྷིང་དང་རྒྱལ་དོན་འཐབ་ཇུས་ལ་དོ་ཕོག་ཤུགས་ཆེ་འགྲོ་ངེས་ཡིན་ཞེས་དང་ས་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་དེ་དག་གི་འབྱུང་རྩ་གཙོ་བོ་ཞིག་ནི་དེ་སྔོན་ཉིས་སྟོང་བཅུ་བདུན་ལོར་མདོ་ལམ་ཁུལ་དུ་རྒྱ་དཀར་ནག་གཉིས་ཀྱི་དམག་མིའི་གདོང་ཐུག་བྱུང་བའི་རྗེས་ཕྱོགས་གཉིས་ཀྱིས་འཛུགས་སྐྲུན་བྱེད་ཤུགས་ཆེ་རུ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང། ད་འདི་གི་རྒྱབ་ལྗོངས་འདྲ་བོ་ཅིག་ཅིག་ཞུས་པ་ཡིན་པ་ཡིན་ན་ཨ་ནི་ཉིས་སྟོང་བཅུ་བདུན་ལོ་ལ་ཡ་ད་རྒྱ་གར་དང་ཨ་ནི་རྒྱ་ནག་གི་བར་དུ་ལ་ཡ་ཨ་ནི་མདོ་ལམ། གི་མཐོ་སྒང་ལ་ཡང་ཨ་ནི་ཅིག་གདུང་འཐུར་བྱུང་ཡོད་རེད་གདུང་འཐུར་དེ་བྱུང་པའི་སྐབས་སུ་ཨ་ནི་རྒྱ་ནག་གིས་རྒྱ་གར་ལ་ཡ་དྲག་པོ་ཞེ་པོ་ཅིག་བྱེད་ཡག་གི་ཨ་ནི་དྲག་པོའི་རྣམ་འགྱུར་ཤུགས་ཆེན་པོ་བསྟན་ཡག་གི་ཨ་ནི་ཅིག་འཆར་གཞི་དང་གང་ཅིའི་ཐོག་ནས་ཨ་ནི་རྣམ་འགྱུར་ཅིག་སྟོན་ཡག་གི་ཐབས་ཤེས་བྱས་ཡོད་རེད་དེ་ཡིན་པ་ཡིན་ན་ཡང་དབྱིན་ཇི་ནང་བཤད་ན logistic ཞུ་ར logistic མ་འདང་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱ་གར་ལ་ཡ་ཨ་ནི་དེ་གི་དེ་གི་ཅིག་གི་ཨ་ནི་རྒྱ་ནག་གིས་བཤད་པ་ནང་བཞིན་ཨ་ནི་ལག་ལེན་ལ་འཁེལ་མེད་དུས་ཙམ་པ་ལ་ཡ་རྒྱ་ནག་ངོ་ཚ་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་དེ་ཚོ་ཚང་མ་ལ་མར་དུས་ཙམ་པ་མར་ཉམས་ཞིབ་བྱེད་དུས་ཙམ་པ་ལ་ཡ་འདི་ཨ་ནི་རྒྱ་ནག་གི་དམག་མི་དབོར་འདྲེན་བྱེད་ཡ་དང་དེ་ནང་བཞིན་གྱི་ལག་ཆ་དང་མཚོན་ཆ་དང་དེ་ཚོ་དབོར་འདྲེན་བྱེད་ཡ་ལ་ཡ་འགྲིམ་འགྲུལ་ད་དུང་ཡང་ལྡེང་གི་མེད་པའི་གི་རྒྱུ་མཚན་ལ་བརྟེན་ནས་ཨ་ནི་འདི་ཞི་ཅིན་ཕིང་རང་གི་ཨ་ནི་ཅིག་འགོ་ཁྲིད་འོག་ལ་ཡ་ཨ་ནི་ད་ཡུན་ནན་ནས་ཨ་ནེ་ལྷ་ས་བར་དུ་རེད་ད་ག་ནང་བཞིན་གྱི་སི་ཁྲོན་ནས་ལྷ་ས་བར་དུ་རི་ལི་ལྕགས་ལམ་རྒྱབ་ཡ་འདི་གི་ད་དམིགས་ཡུལ་གྱི་གཙོ་བོའི་ནང་གི་གཙོ་བོ་དེ་དེ་འདྲའི་གྲུབ་ཆ་ཆགས་ཡོད་དུས་ཙམ་པ་ལ་ཡ་ད་རི་ལི་ལྕགས་ལམ་རྒྱབ་པའི་རྒྱུ་མཚན་ལ་རྒྱབ་པ་ཡིན་པའི་དབང་དུ་བཏང་བ་ཡིན་པ་ལས་ནས་ལས་རེད་ད་ཁེ་ཕན་དེ་ཨ་ནེ་བརྒྱ་ཆ་དགུ་བཅུ་དེ་ཨ་ནེ་རྒྱ་ནག་གཞུང་ལ་མ་གཏོགས་ཅིག་གི་ཨ་ནེ་བོད་ནང་ལོགས་ལ་ཡ་ཨ་ནེ་བོད་པ་ཚོ་ལ་ཡ་རག་གི་མེད་པ་དེ་ཨ་ནེ་གསལ་པོ་ཞེ་དྲག་རེད་ཤག། གཞན་ཡང་ད་ལྟའི་ཆར་རྒྱ་ནག་གཞུང་གིས་གསར་རྒྱག་བྱེད་བཞིན་པའི་ལྷ་ས་ནས་བལ་ཡུལ་བར་གྱི་ལྕགས་ལམ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཤར་གཏོང་བྱེད་རྒྱུ་ཡིན་པ་རྒྱ་ནག་གཞུང་གིས་དེ་སྔ་བརྗོད་འདུག་པ་དང་དེའི་རིང་ཚད་ནི་སྤྱི་ལེ་ལྔ་བརྒྱ་བཞི་བཅུ་ཙམ་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཚེས་བཅོ་ལྔ་ནས་བཟུང་ཉིན་གྲངས་གསུམ་རིང་ཆོས་འབྲེལ་སྩལ་གནང་རྒྱུ་ཡིན་འདུག་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞིར་བཟུང་ལྟར་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཚེས་བདུན་སྟེ་བོད་ཟླ་དང་པོ་ཆོ་འཕྲུལ་ཟླ་བའི་ཚེས་བཅོ་ལྔ་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྟོན་པའི་སྐྱེས་རབས་ཀྱི་གསུང་ཆོས་སྩལ་གནང་རྒྱུ་ཡིན་འདུག་དེ་ནས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་སོག་ཡུལ་གྱི་རྒྱལ་ས་ཨུ་ལན་བྷ་ཏོར་ནང་ཡོད་པའི་དགའ་ལྡན་ཐེག་ཆེན་གླིང་དགོན་པས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་བདེ་མཆོག་ནག་པོ་པའི་དབང་གི་སྟ་གོན་བསྩལ་གནང་རྒྱུ་དང་ཚེས་དགུ་ཉིན་དབང་དངོས་གཞི་བསྩལ་གནང་རྒྱུ་བཅས་ཆོས་འབྲེལ་གྱི་མཛད་འཆར་ཁག་ཅིག་སྐྱོང་གནང་འཆར་ཡོད་པ་རེད་ལ་དབང་ཞུ་མཁན་ཚོས་ཉིན་ལྟར་བདེ་མཆོག་བདག་བསྐྱེད་དང་དག་པ་གསུམ་གྱི་རྣལ་འབྱོར་སོགས་གསོག་སྒྲུབ་གནང་དགོས་ལུགས་ཀྱང་བཀའ་ཕེབས་འདུག་ཡང་དམིགས་བསལ་དྲ་རྒྱའི་ནང་ད་ལྟའི་ཆར་མཛད་འཆར་བཀོད་གནང་མེད་ཀྱང་རིང་མིན། དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་བོད་ཕྱི་ནང་གཉིས་ཀྱི་མི་དམངས་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་འདེགས་འབུལ་ཞུ་རྒྱུ་དང་དེ་ནས་རིམ་བཞིན་ཕྱི་ཟླ་བཞི་པའི་ཚེས་ལྔ་ཉིན་མ་སུ་རི་བུ་ཁྱིམ་དང་གཏན་འཇགས་སློབ་གྲྭ་གཉིས་ཀྱི་དགེ་ལས་སློབ་མ་དང་སློབ་ཟུར་ད་ག་ནང་བཞིན་པ་ཆི་མ་རི་གཏན་སློབ་ཀྱི་སློབ་ཟུར་བཅས་ཚོགས་པ་ཁག་ཅིག་ནས་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འདེགས་འབུལ་ཞུ་རྒྱུ་བཅས་ཀྱི་མཛད་རིམ་ཁག་རིམ་པས་ཡོད་པ་རེད། གསར་འགྱུར་གཞན་ཞིག་ལ་རྒྱ་ནག་གཞུང་གིས་ཕྱི་རྒྱལ་བ་རྣམས་བོད་དང་ཤིན་ཅང་བཅས་པའི་ནང་དངོས་ཡོད་གནས་སྟངས་ཤེས་རྟོགས་ཆེད་རྟོག་ཞིབ་ཡོང་རྒྱུར་དགའ་བསུ་ཡོད་ལུགས་གཏམ་བཤད་སྤེལ་འདུག་དེ་ཡང South China Morning Post གམ་ལྷོ་རྒྱ་ནག་རྒྱ་མཚོའི་སྔ་དྲོའི་ཕོ་ཉ་ཟེར་བའི་གསར་ཤོག་གི་ནང། རྒྱ་ནག་ཕྱི་སྲིད་བློན་ཆེན་ཆིང་གཱང་གིས་གཟའ་འཁོར་འདིར་གཏམ་བཤད་སྤེལ་བའི་ནང་དོན་བཀོད་པ་ལྟར་ན། ཕྱི་སྲིད་བློན་ཆེན་གྱིས། རྒྱལ་ཁབ་གཞན་གྱི་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་གཏམ་བཤད་དང་སྐྱོན་འཛུགས་བྱེད་པའི་ཐོབ་ཐང་རྒྱལ་ཁབ་སུ་གཅིག་ལ་ཡང་ཡོག་མ་རེད་ཅེས་བཤད་འདུག། གཞན་ཞིག་ལ་ཨ་མི་རི་ཀས་རྒྱ་ནག་གི་ཚོང་དོན་ཚན་པ་ཁག་ཅིག་གི་ཚོང་འབྲེལ་ལ་དོན་མེད་དོ་ཕོག་གཏོང་གི་ཡོད་ལུགས་སྐྱོན་བརྗོད་བྱས་འདུག་ཨེ་ཕི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀའི་ཚོང་འབྲེལ་ལྷན་ཁང་ནས་ཉིན་ཤས་གོང་རྒྱ་ནག་གིས་བདག་གཉེར་བྱེད་པའི BGI Research དང BGI Tech Solutions ཞེས་པའི་ཞིབ་འཇུག་ཚན་པ་འདི་གཉིས་ཀྱིས་ཨ་མི་རི་ཀའི་འཕྲུལ་ལས་ཚན་པའི་མཉམ་ཚོང་འབྲེལ་གྱི་ཐོག་ནས་སྲུང་སྐྱོབ་ཀྱི་ཉེན་ཁ་ཙམ་མ་ཡིན་པར་རྒྱ་ནག་གི་མངའ་ཁོངས་ཤིན་ཅང་ཝི་ཁུ་མི་རིགས་དང་གཞན་ཡང་གྲངས་ཉུང་མི་རིགས་ཚོའི་རིགས་རྒྱུད་མཁོ་སྒྲུབ་བྱེད་རྒྱུའི་ཆེད་བེད་སྤྱོད་ལོག་པ་གཏོང་གི་ཡོད་པ་ནི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལའང་དོ་ཕོག་འགྲོ་གཞི་ཞིག་ཆགས་ཀྱི་ཡོད་པ་བཅས་ཀྱི་རྒྱུ་མཚན་ལ་བརྟེན་གོང་དུ་ཞུས་པའི་ཚན་པ་འདི་གཉིས་ཀྱིས་གཙོས་ཨ་མི་རི་ཀའི་འཕྲུལ་རིག་དང་ཚན་རིག་གི་སྲུང་སྐྱོབ་ལ་ཉེན་ཁ་བཟོ་མཁན་གྱི་ཚོང་འབྲེལ་ཚན་པ་ཁག་ཅིག་ཚོང་འབྲེལ་བྱེད་པའི་སྐབས་གཞུང་ལ་སྔོན་ཚུད་ནས་ཆོག་མཆན་ཞུ་དགོས་པ་སོགས་ཀྱི་དམ་བསྒྲགས་གནང་རྒྱུ་ཡིན་ལུགས་གསལ་བསྒྲགས་གནང་ཡོད་པ་རེད། ཡིན་ནའང་ཁ་སང་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་མ་མའོ་ནིང་ཡིས་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ཨ་མི་རི་ཀས་རྒྱུ་མཚན་ཡང་དག་མེད་པའི་ཐོག་ནས་ང་ཚོ་རྒྱ་ནག་གི་ཚོང་དོན་ཚན་པ་ཁག་གི་ཐོག་གནས་ཚུལ་རྫུན་བཟོས་ཀྱིས་སུན་གཙེར་དང་བཀག་སྡོམ་བྱེད་བཞིན་པའི་བྱ་སྤྱོད་འདིར་ང་ཚོས་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ་འདི་ལྟ་བུའི་ལྟ་གྲུབ་ཀྱི་ལངས་ཕྱོགས་ཤིག་གི་ཐོག་ནས་སྡང་ཟུག་གི་སྲིད་ཇུས་འཛིན་རྒྱུ་མེད་པའི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་ནས་སྐྱོན་བརྗོད་བྱས་ཡོད་པ་རེད། ཡིན་ནའང་ཁོ་མོས་ཨ་མི་རི་ཀའི་ཐག་གཅོད་དེར་རྒྱ་ནག་གི་ངོས་ནས་གདོང་ལེན་ག་འདྲ་ཞིག་བྱེད་འཆར་ཡོད་མེད་དམིགས་བསལ་འགྲེལ་བཤད་བརྒྱབ་མེད་པའི་གནས་ཚུལ་འདུག་རྩ་བའི་རྒྱལ་ཁབ་ཕྱོགས་གཉིས་ཀའི་ངོས་ནས་འདི་ལྟ་བུའི། ཚོང་དོན་ཚན་པ་ཁག་གི་ཐོག་བཀག་སྡོམ་གྱི་གནས་ཚུལ་ཡང་སེ་ལག་བསྟར་བྱེད་པའི་ལམ་སྲོལ་ཡོད་པ་དང་ཉེ་བའི་ཆར་རྒྱ་ནག་གི་ངོས་ནས་ཀྱང་ཨ་མི་རི་ཀའི་དམག་དོན་འཕྲུལ་ཆས་བཟོ་སྐྲུན་བྱེད་མཁན་གྱི་ཚན་པ་གཉིས་ཀྱིས་ཐའེ་ཝན་ལ་ཚོང་འབྲེལ་བྱས་པའི་རྐྱེན་གྱིས་བཀག་སྡོམ་བཅས་ཀྱི་ཐོ་གཞུང་ནང་བཏོན་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི Foxconn ཞེས་པའི་འཕྲུལ་ལས་ཚོང་དོན་ཚན་པས་རྒྱ་ནག་ནས་གནས་སྤོ་བྱས་ཏེ་རྒྱ་གར་ནང་བཟོ་གྲྭ་འཛུགས་འཆར་ཡོད་འདུག། དེ་ཡང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཏཱ་ཀའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་སྤྱི་ཚོགས་དྲ་ལམ Twitter བརྒྱུད་ཁ་སང་གནས་ཚུལ་སྤེལ་བའི་ནང་གསལ་ན། ང་ཚོའི་མངའ་སྡེའི་ནང Apple ལག་ཐོགས་ཁ་པར་གྱི་ཡོ་བྱད་བཟོ་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་པ་དང། དེས་མངའ་སྡེའི་ནང་མི་གྲངས་འབུམ་གཅིག་ཙམ་གྱི་ལས་ཀའི་གོ་སྐབས་བསྐྲུན་ཐུབ་ཀྱི་རེད་ཅེས་གསུངས་འདུག་གོང་དུ་ཞུས་པའི Foxconn ཞེས་པ་འདི་ནི་ཐའེ་ཝན་གྱི་འཕྲུལ་ཆས་རིགས་དང་ལྷག་པར་དུ་དེང་སང་འཛམ་གླིང་ནང་དར་ཁྱབ་ཤིན་ཏུ་ཆེ་བའི་ལག་ཐོགས་ཁ་པར iPhone གྱི་འཕྲུལ་ཆས་བཟོ་མཁན་གཙོ་བོ་ཞིག་ཡིན་པ་རེད། ད་བར་གོང་ཞུས་ཚན་པ། iPhone དང Foxconn གཉིས་ཀྱི་འཕྲུལ་ཆས་རིགས་གཙོ་བོ་རྒྱ་ནག་ནང་བཟོ་གི་ཡོད་ཀྱང་འདས་པའི་ལོ་ཤས་ནང་རྒྱ་ནག་གཞུང་ནས་ཏོག་དབྱིབས་གཉན་རིམས་ཀྱི་གནས་སྟངས་འོག་དམ་དྲག་ཤུགས་ཆེ་བྱེད་བཞིན་པ་མ་ཟད་ཨ་རི་དང་རྒྱ་ནག་ཐའེ་ཝན་བཅས་པའི་དབར་འབྲེལ་བའི་ཁ་ཕྱོགས་ལའང་ཇེ་སྡུག་ཕྱིན་པ་སོགས་ཀྱིས་ད་ཆ་གོང་དུ་ཞུས་པའི་འཕྲུལ་ལས་ཚན་པའི་བཟོ་གྲྭ་རྒྱ་གར་ནང་ཁ་ལོ་བསྒྱུར་རྒྱུའི་འཆར་གཞི་བཏིང་གི་ཡོད་འདུག་ལ། ཚན་པ་དེའི་གཙོ་འཛིན། Young Liu། ཡིས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་དང་མཇལ་འཕྲད་གནང་བ་དང་མངའ་སྡེའི་ནང་ལ་གཟིགས་སྐོར་ཕེབས་ཡོད་པ་རེད། དེ་དང་ཕྱོགས་མཚུངས་གཟའ་ཕུར་བུའི་ཉིན་ཁོང་གིས་འབྲེལ་ཡོད་ཚོའི་མཉམ་ཚོང་འབྲེལ་གྱི་གྲོས་མཐུན་ཡང་འཇོག་གནང་ཡོད་པའི་གནས་ཚུལ་འདུག་ཡང་སྲིད་བློན་ནཱ་རེན་དཱ་མོ་དཱི་མཆོག་གིས་ཀྱང Twitter བརྒྱུད་ང་ཚོའི་དབར་འཕྲུལ་ལས་དང་ཁོར་ཡུག་ལ་དོ་ཕོག་མི་འགྲོ་བའི་ཐོག་ནས་འཕྲུལ་ལས་བཟོ་སྐྲུན་བྱེད་རྒྱུའི་ལས་འཆར་བཅས་གནད་དོན་མང་དག་ཞིག་གི་ཐོག་བཀའ་བསྡུར་བྱུང་ཞེས་གསུངས་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པ་ལྟར་ན། རྒྱ་གར་གྱི་འཕྲུལ་ལས་ཚན་པའི་བློན་ཆེན་སྐུ་ཞབས Rajeev Chandrasekhar མཆོག་གིས། ཚོང་དོན་ཚན་པ་འདིའི་འཕྲུལ་རིག་བཟོ་གྲྭ་དེ་བཞིན་ཀར་ན་ཊ་ཀའི་མངའ་སྡེའི་གྲོང་ཁྱེར Bangalore ནང་ས་ཆ་ཨེ་ཀར་སུམ་བརྒྱ་ཙམ་གྱི་རྒྱ་ཁྱོན་ཐོག་ལས་འཆར་སྤེལ་རྒྱུ་ཡིན་ལུགས་གསུངས་པ་བཅས། གང་ལྟར་འཛམ་གླིང་ནང་སྙན་གྲགས་ཆེ་བའི་ལག་ཐོགས་ཁ་པར་བཟོ་སྐྲུན་བྱེད་མཁན་དང་ཚོང་འབྲེལ་བྱེད་མཁན་གྱི་ཚན་པ་གཉིས་ཀའི་ངོས་ནས་རྒྱ་ནག་གི་ད་ལྟའི་གནས་སྟངས་ལ་གཞིགས་པའི་ཚོང་འབྲེལ་རྒྱ་གར་ནང་གནས་སྤོ་བྱ་འཆར་ཡོད་པའི་གནས་ཚུལ་འདུག། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་ཕྲུ་གུ་གསུམ་སྐྱེས་ཆོག་པའི་སྲིད་བྱུས་ལས་དོན་བོད་ནང་དུ་ཕྲུ་གུ་གསུམ་སྐྱེས་མཁན་གྱི་ལས་བྱེད་ལས་བཟོ་བ་ཚོར་ཐོབ་ཐང་དང་ཆ་རྐྱེན་བསྐྲུན་ཡོད་ཀྱང་ད་ལྟའི་བོད་ནང་གི་གཞོན་སྐྱེས་ཁྲོད་མཐོ་སློབ་ཐོན་པའི་སློབ་མ་ཚོར་ལས་ཀའི་ཡིག་རྒྱུགས་ཐོབ་ཆ་མཐོ་རུ་བཏང་ནས་གཞུང་གི་ལས་ཀར་ཚུད་པ་ཧ་ཅང་གི་ཁག་རུ་ཕྱིན་ནས་སྔོན་ལ་སོ་སོའི་འཚོ་ཐབས་ཐག་གཅོད་བྱེད་མ་ཐུབ་པ་དང་གཉིས་ནས་ལས་ཀའི་འགྲན་རྩོད་དང་ལས་ཀའི་ཡིག་རྒྱུགས་ཁོ་ནར་མགོ་འཁོར་ནས་ཁྱིམ་ཚང་འཛིན་རྒྱུ་དང་ཕྲུ་གུ་གསུམ་སྐྱེ་མཁན་དེ་བས་ཁག་ཏུ་འགྲོ་རྒྱུ་ཡིན་པ་ངོས་འཛིན་གནང་གི་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་ནག་གཞུང་གིས་བུ་བཙའི་སྲིད་ཇུས་ལེགས་སུ་བཏང་ནས་མི་འབོར་ཡུན་རིང་དོ་མཉམ་ངང་འཕེལ་རྒྱས་འགྲོ་རྒྱུ་སྐུལ་འདེད་གཏོང་རྒྱུ་ཟེར་ནས་ཕྲུ་གུ་གསུམ་སྐྱེས་ཆོག་པའི་གཏན་འབེབས་དོན་འཁྱོལ་ལག་བསྟར་མཐར་ཕྱིན་པ་ཡོང་རྒྱུ་ཟེར་བའི་སྲིད་ཇུས་ལས་བོད་ནང་གི་ལས་བྱེད་ལས་བཟོ་བ་ཕྲུ་གུ་གསུམ་སྐྱེས་མཁན་ཚོར་དམིགས་བསལ་སྲིད་ཇུས་ཉེ་ཆར་སྤྱི་བསྒྲགས་བྱས་པར་གཞིགས་ན། ལས་བྱེད་ལས་བཟོ་པས་ཕྲུ་གུ་གསུམ་སྐྱེས་ཚེ་གླ་ཕོགས་ལེན་རྒྱུ་ཡོད་པའི་ཁར་བུ་བཙའི་ངལ་གསོ་ལོ་གཅིག་རྒྱག་ཆོག་པ་དང། དེ་ནི་རྒྱ་མཚོའི་ངོས་ནས་མཐོ་ཚད་སྨི་བཞི་སྟོང་ཡན་གྱི་ས་ཁུལ་དང་ཡང་ན་མཐའ་མཚམས་རྫོང་གི་ལས་བྱེད་ལས་བཟོ་པས་ཕྲུ་གུ་གསུམ་སྐྱེས་ཚེ་གླ་ཕོགས་ལེན་རྒྱུ་ཡོད་པའི་བུ་བཙའི་ངལ་གསོ་ལོ་གཅིག་དང་ཕྱེད་ཀ་ལེན་ཆོག་པ་མ་ཟད་ཁྱོ་ག་ཡང་བུ་བཙའི་ངལ་གསོ་ཟླ་བ་གཅིག་ལེན་ཆོག་གི་ཡོད་པའི་སྐོར་གྱི་ཆ་རྐྱེན་བསྐྲུན་ཡོད་ན་ཡང་བོད་བཞུགས་བུད་མེད་ཞིག་གིས་དེའི་ཐད་གཟིགས་ཚུལ་ངོ་སྤྲོད་གནང་དོན་ལ།

ཁ་ཆེ་ཡན་ཆད་ཚང་བའི་ཞིང་ཆེན་ལོ་མང་སྒྲོན་གཉེར་ཉར་ཡོད་སྐོར་གྱི་སྒྲོན་གཉེར་བརྒྱུད་ཨ་ལེ་ཀུང་སི་པར་ཞིང་ཞིང་ཆེན་ལས་དེ་བཞིན་དེང་སྐབས་སྤྱི་ཚོགས་ནང་བོད་པ་ཆང་ས་མ་བརྒྱབ་མཁན་ལོ་རྒན་པ་མང་པོ་མཐོང་རྒྱུ་ཡོད་པའི་ཁར་སློབ་གྲྭའི་དགེ་རྒན་ཆང་ས་མ་བརྒྱབ་མཁན་མང་པོ་ཡོད་པར་ལྟོས་ན། ད་ལྟ་ལོ་ཚད་ཀྱང་ཕྲུ་གུ་སྐྱེ་བའི་དུས་ཚོད་ཡོལ་ཟིན་པའི་གནས་སྟངས་གཟིགས་ཀྱི་ཡོད་ལུགས་སོགས་གསུངས་འདུག།

ཁོང་རང་ཉིད་ཀྱི་མྱོང་ཚོར་ནི་མཐོ་སློབ་ཐོན་པའི་སློབ་མ་རྣམས་ལ་ལྷ་ས་གྲོང་ཁྱེར་དུ་ལས་ཀའི་ཡིག་རྒྱུགས་ཀྱི་ཐོབ་གྲངས་ཧ་ཅང་གི་མཐོ་རུ་བཏང་ཡོད་པ་དང་ལྷ་ས་གྲོང་ཁྱེར་གྱི་ཕྱིའི་ལས་གནས་ཡིག་རྒྱུགས་ཀྱང་ཐོབ་ཆ་མི་འདྲ་བ་ཡོད་ཀྱང་གང་ལྟར་ལས་ཀའི་ཡིག་རྒྱུགས་མ་འཁྱོལ་བར་ལོ་ལྟར་གཏོང་དགོས་པའི་གནས་སྟངས་ཁག་པོ་ཡོད་པ་རེད་འདུག། ལྷ་ས་ཡ་ཐོག་པོ་ཞལ་གཟིགས་དངོས་ལྗོངས་སུ་ལྟ་ཡིན་ན་རྒྱལ་ཁབ་གྲུབ་ཆ་དང་འགུག་ཐུབ་པ་རེད།
ཕྱི་རོལ་ལ་ཡ་དེ་སྤོབས་པ་ཡོད་མི་སྣའམ།

ལོ་མཇུག་ཏུ་ཐེངས་གཅིག་བྱ་དགའི་དངུལ་ལེན་རྒྱུ་ཡོད་པ་དང་དེ་བཞིན་བོད་ནང་གི་ལས་ཐོག་ལས་བྱེད་ལས་བཟོ་པའི་ཕྲུ་གུ་ལོ་བཅུ་བཞི་ལ་མ་སླེབས་གོང་ལོ་ལྟར་གཉེན་འཕྲད་ལ་བསྐྱོད་པའི་འགྲིམ་འགྲུལ་གྱི་འགྲོ་གྲོན་རྩིས་ཞུ་ཐེངས་གཅིག་བྱས་ཆོག་པ་དང། བུ་བཙའི་འགན་བཅོལ་ནང་ཞུགས་པའི་ལས་བཟོ་པའི་ཕྲུ་གུ་གསུམ་སྐྱེ་བའི་འགྲོ་གྲོན་དེ་བུ་བཙའི་འགན་བཅོལ་ཐོབ་ཐང་སྤྲོད་ཁོངས་སུ་འཇུག་དགོས་པ་སོགས་ཀྱི་ཐོབ་ཐང་ཡོད་ལུགས་བཀོད་ཡོད་ཀྱང། གང་ལྟར་བོད་ནས་གནས་ཚུལ་ངོ་སྤྲོད་གནང་མཁན་གྱིས་གསུངས་ན་བོད་ནང་སྤྱིར་ད་ལྟའི་གཞོན་ནུ་མང་པོ་ཞིག་ཆང་ས་མ་བརྒྱབ་མཁན་དང་ལོ་ཚད་ཡོལ་ཟིན་པའི་ལས་བྱེད་པ་མང་པོ་མཐོང་རྒྱུ་ཡོད་པའི་ཁར། མཐོ་སློབ་ཐོན་པའི་སློབ་མ་ཚོར་ལས་ཀའི་ཡིག་རྒྱུགས་ཐོབ་ཆ་མཐོ་རུ་བཏང་ནས་གཞུང་གི་ལས་ཀར་ཚུད་པ་ཧ་ཅང་གི་ཁག་རུ་ཕྱིན་པ་མ་ཟད་སྔོན་ལ་སོ་སོའི་འཚོ་ཐབས་ཐག་གཅོད་བྱེད་མི་ཐུབ་དང། གཉིས་ནས་སྤྱི་ཚོགས་ནང་ལས་ཀའི་འགྲན་རྩོད་དང་ལས་ཀའི་ཡིག་རྒྱུགས་ཁོ་ན་མགོ་འཁོར་ནས་མ་འོངས་པའི་གཞོན་སྐྱེས་ཚོའི་ཁྱིམ་ཚང་ཟིན་རྒྱུ་དང་ཕྲུ་གུ་སྐྱེ་རྒྱུའི་ལོ་ཚད་ཡོལ་བ་མང་པོ་ཡོང་སྲིད་པ་དེས་སྔར་བས་གཞོན་སྐྱེས་ཁྲོད་དུ་ཕྲུ་གུ་གསུམ་སྐྱེ་མཁན་ཁག་ཏུ་འགྲོ་རྒྱུ་ཡིན་པ་ངོས་འཛིན་གནང་གི་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་རྒྱང་སྲིང་ཞུ་གི་ཡིན། གཤམ་ལ། རྒྱ་གར་བྱང་ཤར་སྒང་ཏོག་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་ལྷོ་ཨེ་ཤེ་ཡའི་ལེ་ཚན་འདི་བསྐྱར་ཟློས་ཞུ་གི་ཡིན། ཐེངས་འདིའི་ལྷོ་ཨེ་ཤེ་ཡའི་ལེ་ཚན་ནང་ཉེ་ཆར་བལ་ཡུལ་ནང་གི་ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་པ Nepal Communist Party Unified Marxist Leninist

འགྱུར་ལྡོག་འགྲོ་སྲིད་མིན་ཐད་བལ་ཡུལ་འགྲོ་བ་མིའི་ཐོབ་ཐང HURON ཚོགས་པའི་ཡན་ལག་གི་ཚོགས་གཞོན་དང་བལ་ཡུལ་ཆབ་སྲིད་ཐོག་རྒྱུས་མངའ་ཡོད་མཁན་བཟང་པོ་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་ད་ལྟའི་ཆར་བལ་ཡུལ་གྲོས་ཚོགས་ནང་སྲིད་བློན་གསར་པ Pushpa Kamal Dahal མཆོག་ལ་བརྒྱ་ཆ་དགུ་བཅུ་གོ་བརྒྱད་ཐོག་མང་མོས་ཀྱི་རྒྱབ་སྐྱོར་ཐོབ་ཡོད་དུས་གལ་ཏེ་བལ་ཡུལ་ནང་གི་ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་པ་བལ་ཡུལ་དམར་ཤོག་ཚོགས་པས་ཁོང་ལ་རྒྱབ་སྐྱོར་ཕྱིར་འཐེན་བྱས་པར་ད་ལྟའི་སྲིད་གཞུང་ལ་འགྱུར་ལྡོག་འགྲོ་གི་མ་རེད་ཅེས་གསུང་གི་འདུག

གཅིག་ནི་ཁོང་ཚོ་གི་དེ་དུས་སྒང་ལ་ཨོ་ལི་གི president དེ་ཨོ་ལི་མཆོག་ལ་ཡོད་རེད་དེ་ཡོད་དུས་སྒང་ལ་ཁོང་ཚོ་གི་དེ་བཟོ་གི་རེད་དེ་ནི་ཁོང་ཚོ Pushpa Kamal Dahal ཨོ་ལི་ཕྱོགས་ལ་ཕྱིན་བྱས་ནི་ད་ཁོ་གི་གཞུང་གསལ་པོ་རེད་བ། ཁོང་ཚོ་གི་ནི coalition གཞུང་དེ་ཟིན་ཚར་དུས་སྒང་ལ་ཨ་ནི་ཁོང་ཚོའི་ད་ལྟ་དེ vote of confident ལེན་དུས་སྒང་ལ་ཡང་བསྐྱར congress གི་བརྒྱ་ཆ་བརྒྱ་ཐམ་པའི support བྱས་པ་རེད་བ།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་བལ་ཡུལ་གྱི་སྲིད་བློན་དུ་འདེམས་ཐོན་གྱིས་ལས་འཁུར་དམ་འབུལ་ཞུས་ཡོད་པ་དང་ཁོང་བལ་ཡུལ་གྱི་སྲིད་བློན་གནང་པ་ཐེངས་མ་གསུམ་པ་དེ་ཆགས་ཀྱི་ཡོད་པ་རེད་འདུག་ཡང་བཟང་པོ་ལགས་ཀྱིས་གསུང་དོན་ལྟར་ན་ད་ལྟ་བལ་ཡུལ་ནང་གི་ཆབ་སྲིད་ཀྱི་རྙོག་གླེང་དང་འགྱུར་ལྡོག་འགྲོ་བཞིན་པ་དེའི་ཐད་རྒྱ་ནག་གཞུང་གིས་ཐད་ཀར་གནོན་ཤུགས་དང་ཐེ་ཇུས་བྱེད་བཞིན་ཡོད་པ་གསུང་གི་འདུག། མར་རྒྱ་ནག་གིས་ད་ད་ལྟ་དེ་དམིགས་བསལ་ཁོ་རང་ཚོ་གི་ཡོད་དུས་ཁོ་རང་ཚོ་གི་དམར་ཤོག་ཚོགས་པ་ཡོད་ཚད་དེ་རུག་རུག་བྱས་དམར་ཤོག་ཚོགས་པ་ཕར་ཐོག་མར་འགྲོ་གཅིག་བྱས་འཁྲུག་པ་མ་བརྒྱབ་ཁོ་ཚོ་གི་དམར་ཤོག་ཚོགས་པ་རིང་ཞིག་མི་གཅིག་རྡོག་རྩ་གཅིག་སྒྲིལ་བྱས་བསྡད་དགོས་རེད་ཟེར་རྒྱ་ནག་གིས་ཧྲུལ་སྒྲིམ་ཡ་ད་ག་རང་རེད་ཁོ་ཚོས་ཧྲུལ་སྒྲིམ་ས་དེ་ད་ག་རང་རེད་ཟེར་ནས་ད་ཁོ་ཚོ་གི་ཁོ་རང་ཚོ་གི་ནང་ལོགས་ལ་ད་ད་ཨོ་ལི་དེ་ལྟས་དང། ག་རེ་དང་ག་རེ་ལབ་དགོས་རེད་ཁོ་རང་རང་སྡེ་དེ་ཚོ་ཆེ་པོ་ཡོད་ས་ནས་ཨན་ཁོ་ཚོ་གི་ཁོ་དེ་ག་མ་ག་བྱས་ད་ཨན་ཁོ་ཚོ་གི་དེ་བྱེད་ཀྱི་མི་འདུག་ག་རེ་རྒྱ་ནག་རྒྱ་མིའི་དེ་ད་ལྟ་གཞུང་ཚབ་ཁོ་རང་ཚོ་ཞིབ་རྒྱུག་གི་རེད་དེའི་སྐོར་དེ་ཁྱེད་རང་ཚོ་ཀོམ་མི་ནིས་ཏི་རྡོག་རྩ་གཅིག་སྒྲིལ་བྱས་ས་ཨན་ངེད་མ་པོར་ཚོ་འདི་གའི་ད་ལྟ UML མཉམ་པོ་ལས་ཀ་བྱེད་དུས་ག་ལ་རྒྱ་མིའི་གཞུང་ཚབ་ཁོ་རང་ཚོ་ཡར་མར་རྒྱུག་བཞིན་ཁོ་ཚོས་སྒྲིག་བཞག་རྒྱུ་རེད།

རྒྱ་འདྲེ་མ་རྒྱག་རོགས་ཅེས UML གི president ལ accept བྱེད་རོགས་ཅེས་ལབ་ནས་ཁ་སང་ཉིན་མ་ཁ་ཤས་ཤིག་བསྟུད་པ་དང་ཉིན་མ་གསུམ་བཞི་བྱས་པ་དང་འགྲོ་གི་མ་དེ་དུས་ཀ་ལ ambassador ཁོ་རང་ནང་ནང་ལ་ཕྱིན་ནས་དམར་ཤོག་ག་ག་དོག་ཐ་རིག་རིག་བྱས་པ་རེད་ཟེར་ཁོང་ཚོས request བྱས་བྱས་པ་རེད་ནུས་ཤུགས་དང་ག་རེ་ཐོན་མ་ཐོན་སྟོན་གི་ཡོད་རེད་ཡིན་ན་ནི་ད་དམངས་གཙོ་དང་དམར་ཤོག་ཐུག་དུས་ཀ་ལ་ད་དམར་ཤོག་མི་མང་གང་ག་བལྟས་ཚོ་དམངས་གཙོ་ཕྱོགས་ལ་ཤུགས་ཆེ་ཡོང་དུས་ཀ་ལ་ཨ་ནི་ཁོང་ཚོས་ཞེ་དྲག་ཞེ་དྲག་འགྲིག་སེ་བྱས་ཀྱང་གི་འགྲོ་ག་ཨ་ནི།

ད་ལན་པའི་འགྲོ་དོན་ནི་ད་ལོའི་ལོ་སར་ལ་ཁོང་ཚོས་གི་གཞུང་ཚབ་གི་ཁ་ཁ་ཆེ་མ་ལབ་སྡོད་ག་ལ། ཨན་དེ་ནི་གཞུང་ཚབ་དག་གི་མི་གི་ལོ་སར་དེ་ཚོ་བཏང་བཅུག་སོང་བ། ལོ་སར་ཉི་ཤུ་དགུ་ཉིན་ག་དེ་འགྲོ་དེ་ནི Prime Minister ལ་ཐུག་ཡོད་རེད་ཡིན་ན་དེ་ནི་ལོ་སར་བཏང་བཅུག་བཏང་མ་བཅུག་སྐོར་ལ་ག་གི་ཚིག་གཅིག་ལབ་མི་འདུག་བ། ཨན་ལོ་སར་བཏང་བསྡད་ག་ལ་ག།

རྒྱལ་ཁབ་འདིའི་ནང་མི་འབོར་ས་ཡ་ཉི་ཤུ་རྩ་དྲུག་ཚག་བཞི་ཙམ་ཡོད་པ་དང་བལ་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ནི་བོད། འབྲུག། རྒྱ་གར། པ་ཀི་སི་ཐན། བང་ལ་དེཤ་བཅས་ཡིན་པ་རེད། ཕྱི་ལོ་ཉིས་སྟོང་དགུ་ལོའི་མི་འབོར་གྲངས་བཤེར་ལྟར་ན་བལ་ཡུལ་ནང་ཉུང་མཐར་བོད་མི་གཅིག་ཁྲི་སུམ་སྟོང་ལྔ་བརྒྱ་བཅུ་བཞི་གནས་སྡོད་བྱེད་བཞིན་ཡོད་པ་དང། བོད་མི་སྐྱབས་བཅོལ་བའི་དཀའ་ངལ་ཆེ་ཤོས་ཤིག་ནི་བལ་ཡུལ་གཞུང་གིས་སྐྱབས་བཅོལ་ལག་འཁྱེར་སྤྲོད་ཀྱི་མེད་པ་དང་དེས་རྐྱེན་པས་སློབ་གཉེར་དང་ཚོང་ལས། ཕྱི་རྒྱལ་ལ་བསྐྱོད་རྒྱུ་དང། སྤྱི་ཚོགས་ལས་དོན་བསྒྲུབ་རྒྱུ་སོགས་ལ་འགོག་རྐྱེན་ཆེན་པོ་འཕྲད་བཞིན་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་བོད་དོན་ཆེད་ནུས་པ་ཅི་ཙམ་ཐོན་ཐུབ་མིན་སྐོར་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་ཨི་ཀྲ་ལིའི་བོད་རིགས་ཚོགས་པའི་སློབ་སྟོན་པ་དང་ཚོགས་གཞོན་ཆོས་གྲུབ་ཚེ་རིང་བླ་མ་ལགས་ཡུ་རོབ་སྤྱི་འཐུས་རྣམ་པ་གཉིས་བཅས་དང་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་དབར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། ཉེ་ལམ་བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཡུ་རོབ་སི་པན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་ཡི་ནང་ལ་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་གསར་འཛུགས་གནང་ཡོད་པ་མ་ཟད་ཨི་ཏི་ལིའི་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་ཤོག་ཚོགས་པ་ཞིག་མགྱོགས་མྱུར་བསྐྱར་གསོ་གནང་རྒྱུའི་ཆ་རྐྱེན་ཡང་ཡོད་པ་རེད། དེ་རིང་གླེང་མོལ་གྱི་ལེ་ཚན་ནང་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་ཤོག་ཚོགས་པ་ཁག་གིས་བོད་དོན་གྱི་ཆེད་ཤུགས་རྐྱེན་དང་ཕྱག་ལས་ག་རེ་གནང་ཐུབ་མིན་དང་ནུས་པ་ཇི་ཙམ་ཐོན་ཐུབ་མིན་གྱི་སྐོར་ལ་བྷེལ་ཇིམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང། ཨི་ཊ་ལིའི་བོད་རིགས་ཚོགས་པ་གི་སློབ་སྟོན་པ་དང་ཚོགས་གཞོན། ཆོས་གྲུབ་ཚེ་རིང་བླ་མ་ལགས། ཨ་ནི་དེ་བཞིན་ཡུ་རོབ་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་ད་ཐུབ་བསྟན་རྒྱ་མཚོ་ལགས་ད་ལྟ་ང་ཚོའི་དྲ་ཐོག་ལ་སླེབས་ཐུབ་མ་སོང་ཨ་ནི་རྣམ་པ་བཅས་ལ་ང་ཚོས་དེ་རིང་བཅར་འདྲི་ཞུ་ཡག་ཡིན་བྱས་རྣམ་པ་དེ་རིང་ང་ཚོའི་ལེ་ཚན་ནང་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། འོ་བྱས་ན། ད་རེས་སི་པན་ལ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་ཤོག་ཚོགས་པ་ཞིག་གསར་འཛུགས་གནང་ཐུབ་པ་དེ་ཨ་ནི་ཐེངས་མ་དང་པོ་དེ་རེད་བསྡད་འདུག་དེ་གི་བྱུང་རིམ་དེ་ངོ་སྤྲོད་འདྲ་པོ་ཅིག་གནང་རོགས་ཞེས་བལྟ། རྣམ་པ་ལྷན་རྒྱས་ཚང་མ་བཀྲ་ཤིས་བདེ་ལེགས་ད་ཁ་སང་ད་ལྟ་ང་ཚོ་ལོ་གསར་ཚེས་པ་གཅིག་ཉིན་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཨ་ནི་ང་ཚོ་ད་སི་པན་ཁུལ་གི་གྲོས་ཚོགས་གོང་མའི་ནང་བོད་དོན་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་འདི་ད་དེའི་ཉིན་མོ་དེ་དབུ་འབྱེད་མཛད་སྒོ་འདི་གནང་བ་རེད་ཨ་ནི་ད་ལྟ་དེའི་བྱུང་རིམ་དེ་ཞུས་པ་ཡིན་ན་ད་ད་ལྟ་ངས་ཁ་སང་སྔོན་མ་ཞུས་པ་ནང་བཞིན་རེད་ད་ལྟ་དེའི་ནང་ནས་གཙོ་བོ་ཐུགས་འགན་བཞེས་མཁན་དེ Senator Robert Masih Nahar ཞུ་མཁན་ཅིག་ཡོད་རེད་ཁོ་རང་དེ་ད་ལྟ་ང་ཚོ་གཞས་ཚོགས་ཡ་དེའི་སྔོན་མ

འདི་བྱེད་དུས་ངས་ད་བོད་དོན་ཐོག་ལ་ད་ང་རང་ཚོ་ད་ལྟ་གྲོས་ཚོགས་གོང་མའི་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་འདི་བཙུགས་གནང་ཐུབ་པ་ཡིན་ན་ཡག་པོ་ཞེ་དྲག་ཡོང་ས་རེད་དེ་འདྲས་ཅིག་ཞུས། ཨཱ་ནི་དེ་གི་རྗེས་ནས་ཨཱ་ནི་ང་ཚོ་ཡང་རབ་དང་རིམ་པའི་བཀའ་མོལ་གནང་ཨཱ་ནི་དེ་དུས་ང་ཚོ་ད་ལྟ་ཡུ་རོབ་སྤྱི་འཐུས་སྐུ་ཞབས་དབང་ཆེན་ལགས་ཡང་ཨཱ་ནི་ང་ཚོ་ཚོགས་འདུ་འདི་གའི་དྲ་རྒྱའི་ཐོག་ཚོགས་འདུ་གང་ག་ནང་ལ་ཕེབས་ཡོད་རེད། ཨཱ་ནི་དེ་འདྲས་རེ་བྱས་ནས་ཨཱ་ནི་ང་ཚོ་བཙུགས་ཐུབ་པ་རེད་ད་ལྟ་ང་རང་ཚོ་ད་ལྟ། གྲོས་ཚོགས་ནང་ལ་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དེའི་ནང་ལ་གྲོས་ཚོགས་འཐུས་མི་ཁྱོན་བསྡོམས་ནི་ཉི་ཤུ་རྩ་དགུ་ཡོད་རེད། ཨ་ནི་ཆབ་སྲིད་ཚོགས་པ་ཕལ་ཆེར་དྲུག་བདུན་ཅིག་ནས་ཡོད་རེད་ནའོ། ལགས་སོ་ད་ལྟ་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དགུ། ཨ་ནི་ད་ལྟ་འདི་ཁོ་རང་ཚོ་མཉམ་ཞུགས་གནང་འདུག་པ་སྐབས་དེ་དུས་ད་ཅིག་གསལ་བསྒྲགས་ཀྱི་སྐབས་སུ་ཁོང་རྣམ་པ་ཚང་མ་འཐུས་མི་ཆགས་པ་རེད་པས་ད་སྐབས་དེ་དུས་ཡང་ཅིག་གསལ་བསྒྲགས་ཀྱི་སྐབས་སུ་རྒྱབ་ཤོག་གི་ཆེད་དུ་ཡང་ཅིག་བཅར་བ་གཅིག་པུ་ཆགས་ཀྱི་ཡོད་རེད།
ད་འདིའི་ནང་ལ་ཁ་སང་ང་ཚོ་དབུ་འབྱེད་མཛད་སྒོའི་སྐབས་ལ་རྩ་བའི་ང་རང་ཚོའི་ད་ལྟ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་ཚོགས་མི་ཉི་ཤུ་རྩ་དགུ་ཡོད་རེད་དེ། འདིའི་སྐབས་དེ་ལ་དབུ་འབྱེད་སྐབས་དེ་ལ་ང་ཚོ་གྲོས་ཚོགས་འཐུས་མི་སུམ་ཅུ་སོ་ལྔ་ཕེབས་པ་རེད། ད་འདིའི་སྐབས་ང་རང་ཚོ་གི་ཚོགས་མི་གཅིག་པོ་མིན་པ་བྱས་ཨ་ནི་འདི་མ་ཡིན་པའི་གྲོས་ཚོགས་འཐུས་མི་དེ་འདྲའི་ཡང་ཕེབས་ཡོད་རེད་ལང། ལགས་སོ་ལགས་སོ་ད་ཁོང་རྣམ་པ་ཚང་མ་ཚོགས་མི་ཆགས་འགྲོ་གི་ཡོད་རེད་རོ།

ད་རེས་གྲོས་ཚོགས་ངོས་ནས་གི་འདི་འདྲ་གཅིག་གནང་ཡ་འདི་གི་ཡང་གཅིག་གནད་འགག་ད་ག་འདྲ་བོ་གཅིག་གཟིགས་ཀྱི་ཡོད། གསུངས་པ་ནང་བཞིན་རེད་ད་རྒྱལ་ཁབ་མང་པོ་ཞིག་གཅིག་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཨ་ནི་གི་དང་དེ་ནས་མང་པོ་ཡོད་རེད་ཨ་ནི་ལྷག་པར་དུ་གྲོས་ཚོགས་གི་ཨ་ནི་རྒྱབ་སྐྱོར་གནང་མཁན་མང་པོ་ཡོད་པ་ཡིན་དུས་སྤེན་ལ་ད་ལྟ་བར་དུ་བྱུང་ཡོད་མ་རེད་ཨ་ནི་ད་མ་བྱུང་པ་དེ་ཡང་སྤེན་གི

ལོ་སོ་ལོ་སོ། ད་ད་ལྟ་འདི་ཁྱེད་ཀྱིས་རྒྱལ་སྤྱིའི་ཐོག་ལ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཡོད་རེད་ཟེར་དུས་ག་ཚོད་ཟིན་འདྲ་བོ་ཞིག་ཡོད་རེད་དཔེར་ན་ཝ་ཤིང་ཊོན་ལ་རྒྱལ་ཁབ་ཉི་ཤུ་རྩ་དྲུག་གི་ད་ཅི་ཚོགས་བཅར་བ་བརྒྱ་ལྷག་ཙམ་ཅིག་ཚོགས་ནང་སླེབས་འདུག་ཨ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་རྒྱལ་སྤྱི་ཡི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་བཀའ་ཟུར་ད་ཉེ་བའི་ཆར་ལ་ཅིག་མེག་སི་ཁོ་ལ་ཅིག་གསར་པ་ཅིག་བཙུགས་ཐུབ་ཡོད་རེད་ཨ་ནི་སི་པེན་ལ་དེ་འདྲ་རེད་ཁྱོན་བསྡོམས་ནས་རྒྱལ་ཁབ་ག་ཚོད་ལ

དེ་ལ་རྒྱུན་ལས་བྱས་ནི་ཚོགས་མི་བྱས་དྲང་པོར་འདི་གས་དེ་ཁོ་རང་ཚོ་འདི་བྱས་ནི་བོད་དོན་རང་ལ་ཕ་གི་བསམ་ཞིབ་གནང་ཡ་དང་དགོངས་འཆར་གྲོས་ཚོགས་ནང་ལ་དགོངས་འཆར་ཕུལ་ཡ་འདུག་སེ་གནང་པ་རེད་ཨ་འདིའི་ཐོག་མ་གི་སྐུ་ལས་བསྐྱོན་མཁན་ཁོ Gianni Vernetti ཟེར་བྱས་ནི

དེའི་ནང་ལ་མཉམ་ཞུགས་བྱེད་ཡག་གི་གོ་སྐབས་དེ་མེད་འགྲོ་དུས་གང་ལ་ད་ལྟའི་ཆ་ལ་དཔེར་ན་ཚོགས་གཙོ་འདི་ཨ་ནི་འདི་རེད་ལ་ནོ་བི་ལི་ཞུ་མཁན་ཅིག་ཡོད་རེད Senator རེད་ད་ཁོ་རང་འོས་ཤོར་འགྲོ་དུས་གང་ལ་ཨ་ནི་ད་ཚོགས་གཙོ་མེད་འགྲོ་དུས་གང་ལ་གཞན་དག་འདི་གས་དེ་འོས་ཤོར་དང་མ་ཤོར་གི་ཐ་སྙད་མེད་པའི་ཐོག་ནས་ཨ་ནི་ཡང་ཅིག་དབུ་གནང་མཁན་དེ་ཡོད་མ་རེད་བྱས་ཙང་དབུ་གནང་མེད་དུས་གང་ལ་ཨ་ནི་ད་ལྟའི་ཆ་ལ

Andrea De Priamo ཟེར་མཁན་གྱི་ཁོ་རང་གི་ཐུགས་འགན་བཞེས་བྱས་ཨ་ནི་ད་གྲོས་ཚོགས་བསྐྱར་དུ་ཡ། ཚོགས་པ་འདི་ཡ་ཉམས་གསོ་བྱེད་ཡ་དང་ཨ་ནི་གང་མང་མང་ཅིག་ཚོགས་ཞུགས་གནང་ཐུབ་ཡ་གི་འདུག་སུ་འབོད་སྐུལ་ཅིག་ཞུས་ནས། ཨ་དེའི་གསར་འགོད་གསལ་བསྒྲགས་ཀྱི་མཚོན་དོན་བཟོ་འདྲ་འདི

གསལ་བརྡ་ཅིག་ཕུལ་ཚར་བཞག་ཨ་ནི་དེ་ཨ་ནི་མཉམ་ཞུགས་གནང་མཁན་དང་ཨ་ནི་ཚོགས་མི་བསྡུ་རུབ་གནང་ཡ་རེད་ལ་ཕལ་ཆེར་ད་མང་པོ་ཅིག་ཕེབས་ཀྱི་རེད་དྲན་གྱི་ཡོད་ད་དེའི་ནང་ནས་གཙོ་ཆེ་དེ་ག་རེ་ཡོད་རེད་ཟེར་བ་ན་ད་ལྟ་ཨི་ཏྲ་ལི་གི་གྲོས་ཚོགས་གོང་འོག་གཉིས་ཆ་གི་འཐུས་མི་དང་དེ་གས་དེ་ཨ་ནི་མཉམ་ཞུགས་ཅིག་གནང་གི་ཡོད་རེད་ཨ་ནི་དེ་ག་ནང་བཞིན་པ་ཨ་ནི་གཞུང་འཛིན་ཚོགས་པ་དང་ཨ་ནི

ཚོགས་ཁང་ཞུ་དགོས་རེད་ག་འདྲ་ཞུ་དགོས་རེད་ཨ Cultural Center Indian Cultural Center རེད་པཱ། ཁོ་རང་དེ་འདྲ་ཅིག་གི་ཨ་ཙུ་ནང་ལ་བཞག་ཨ་ནི་དེ་བྱེད་དུས་ད་ལྟ་ཁོ་རང་གཙོ་བོ་ད་ལྟ་བོད་བོད་པ་དང་ད་འབྲེལ་བ་ཏོག་ཙམ་ད་ཉི་མ་འདི་གི་གླེང་ཞུ་དུས་ཨ་ཁྱུག་ཙམ་བྱུང་ཡིན་པ་འདྲ་སྟེ། ཡིན་པ་ཡིན་ན་ཡང་བོད་དོན་ཐོག་ལ་ད་ཤུགས་ཆེན་པོ་ཁོ་རང་སེམས་འགུལ་ཐེབས་གནང་ཡ་འདི་ད་ལྟ་ང་རང་ཚོ་ཉི་མ Washington DC ལ་ད་ལྟ་གྲོས་ཚོགས་ཀྱི་རྒྱལ་སྤྱིའི་བོད་དོན་ཚོགས་ཆེན་འདི་ཚོགས་གནང་པའི་སྐབས་ལ་འདི་འདྲ་བྱུང་གནང་འདི་ཅིག་རེད་ཤག།

བོད་པའི་ག་རེ་ཞུ་རེད་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དང་རེད་ཨ་ནི། བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་དང་ཁོ་རང་ཚོ་གང་ག་མཇལ་གནང་པའི་རྗེས་ལ། ཨ་ནི་འདི་ཁོ་རང་ཚོ་སེམས་འགུལ་ཐེབས་གནང་ཡས་གཅིག་ལ་ངའི་བསམ་པ་ལ་འདི་ཐུགས་ཕན་ཆེན་པོ་བྱེད་བཟོ་འདུག་བསམ་གྱི་འདུག་ལགས།
བོད་མི་མང་ཡུ་རོབ་སྤྱི་འཐུས་ཐུ་བསྟན་རྒྱ་མཚོ་ལགས། ཁྱེད་ཀྱིས་གཟིགས་པ་ཡིན་ན་ད་ཅིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲ་ཅིག་གསར་འཛུགས་གནང་ཐུབ་པ་དང

གཉིས་པ་དེ་ང་ཚོས་ཁོ་རང་ཚོ་ལ་ཕྲན་བུ་གནོན་ཤུགས་འདྲ་ཅིག་སྤྲད་དགོས་ཀྱི་ཡོད་རེད། དཔེར་ན་དེ་ཁོ་རང་ཚོས་ཕ་གི་མཉམ་ཞུགས་གནང་བ་ཙམ་མ་ཡིན་པ། གྲོས་ཚོགས་ནང་ལ་བོད་དོན་སྐོར་ལ་གླེང་ཡ། ཨ་ནི་འགྲོ་བ་མིའི་ཐོབ་ཐང་གི་རྩོད་གཞི་ཡོད་དེ་བས་ཁ་ཐུག་དེ་ལ་བོད་དོན་དེ་མ་བརྗེད་པ་བྱས་ནས་ཡིན་གཅིག་མིན་གཅིག་གླེང་དགོས་ཡ་དང། བྱུང་གསུམ་བྱུང་ན་ད་ད་འདི་གནས་ཚུལ་ཁ་གསལ་བོ་གསལ་དམིགས་བསལ་ཞུ་ཡ་མེད། ཡིན་ན་ཡང་ང་ཚོའི་ད་ལྟ་སུད་ཁྱབ་ཁོངས Italy འདི་སུད་ཁྱབ་ཁོངས་སོང་ཙང་སྐུ་ངོ་ཆོས་སྐྱིད་ལགས་ཀྱིས་ཐུགས་འགན་བཞེས་ཀྱི་ཡོད་རེད་དེ་ནང་བཞིན་མ་ཕ་གི་བཀའ་ཤག་ལས་འབྲེལ་བ་ཡོད་དེ་ཡོད་བཞིན་པ་རེད་ད་ལྟ་འདི Italy གི་གྲོས་ཚོགས་དེ་ནང་ལོགས་ལ་ཕལ་ཆེར་ཅིག་གྲོས་འཆར་ཅིག་ཨ་རི་དང་འདྲ་བོ་འདྲ་བོ་ཅིག་གྲོས་འཆར་ཅིག་བཏོན་ཐུབ་ཡག་གི་དེ་འབྲེལ་གྱི

ལྡོག་ཕྱོགས་ཀྱི་དབྱེ་ཞིབ་ཆུང་པོ་ཅིག་ཡོང་གི་ཡོད་པ་གསལ་བོ་རེད། དེ་ལ་བརྟེན་ནས་ཡུ་རོབ་པའི་གཞུང་དང་ཕྱི་སྲིད་ལས་ཁུངས། གཙོ་བོར་གྱུར་པའི་གྲོས་ཚོགས་ཁོངས་གཏོགས་ཚང་མ་ནས་བོད་ཀྱི་ཐོག་ལ་བསམ་གཞིགས་གསར་པ་བྱེད་ཡག་གི་དུས་ཚོད་ཅིག་ཡོང་བའི་རྣམ་པ་དེ་ཞིག་བྱུང་འགྲོ་གི་འདུག་ད། བོད་དོན་རྒྱབ་སྐྱོར་ཚོགས་པ་མེད་སར་གསར་དུ་རྩ་འཛུགས་བྱས་པ་ཡང་དེ་ནི་ལྷག་པར་དུ་གོང་དུ

ལགས་ཨ་ནི་ཡུ་རོབ་སྤྱི་འཐུས་ཐུབ་བསྟན་དབང་ཆེན་དང་ཐུབ་བསྟན་རྒྱ་མཚོ་ལགས་རྣམ་པ་ཚོ་དེ་རིང་ང་ཚོའི་ལས་རིམ་ལ་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།